དེ་རིང་གི Podcast བསྐྱར་ཞིབ་ཀྱི་ལས་རིམ་འདིའི་ནང། མི་རིགས་གཙང་སེལ་ཞེས་པའི་ཐ་སྙད་ཀྱི་འབྱུང་ཁུངས་དང་དེའི་གོ་དོན་བཅས་ལ་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་མཉམ་དུ་གླེང་མོལ་ཞུ་གི་ཡིན། ཚེ་བརྟན་དབང་ཕྱུག་ལགས་སྤྱི་ཟླ་དང་པོའི་ནང་ལ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Mike Pompeo ཀྱིས་རྒྱ་ནག་གཞུང་གིས་ཤིན་ཅང་ནང་ལག་བསྟར་བྱེད་ཀྱི་ཡོད་པ་དེ་མི་རིགས་གཙང་སེལ་གྱི་བྱ་སྤྱོད་རེད་ཅེས་ནས་གསལ་བསྒྲགས་བྱས་པའི་རྗེས་ལ། རྒྱལ་སྤྱིའི་སྤྱི་ཚོགས་ནང་ལ་གནད་དོན་དེའི་ཐོག་ལ་ལྟ་ཚུལ་ག་འདྲས་ཡོད་རེད།
རེད་ད་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་ཡིན་ན་རྒྱ་ནག་གཞུང་གིས་ཤིང་ཅང་ནང་ལོགས་ལ་ཡག་ག་འདྲ་ཅིག་འཛིན་པའི་སྲིད་ཇུས་དང་ལག་བསྟར་བྱེད་ཡག་ག་དང་དེ་ད་མི་ས་ཡ་གཅིག་ལྷག་ཙམ་ཅིག་ཡིན་ན་བཀག་ཉར་བྱས་བྱས་བཞག་ཤག་ཟེར་བྱས་བྱས་སྐྱོན་འཛུགས་བྱེད་ཀྱི་ཡོད་རེད་དེ་ཚོ་ཡིན་ན་ཨ་ནི་མི་རིགས་གཙང་སེལ་གྱི་བྱ་སྤྱོད་ཅིག་རེད་ཟེར་བྱས་བྱས་མི་རིགས་གཙང་སེལ་གྱི་བྱ་སྤྱོད་ཟེར་དེ་ཡིན་ན་རྒྱལ་སྤྱིའི་ཐོག་ལ་ཡང་དངོས་གནས་ཁྲིམས་འགལ་རང་གི་ལས་ཀ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད། འདི་གསུངས་པའི་རྗེས་ལ་ཡིན་ན་འདིའི་སྐོར་ལ་ཡང་ད་བགྲོ་གླེང་ཤུགས་ཆེན་པོ་ཞིག་བྱུང་ཤག་སྤྱིར་བཏང་ག་རེ་ཟེར་མི་མང་དང་ད་མཁས་པ་འདི་བ་ཚ་ལ་བགྲོ་གླེང་འདི་ད་སྔོན་མ་ནས་ཡོད་རེད་དེ་ལས་འདི་ག་འདི་བློན་པས་འདི་ད་རྒྱལ་ཁབ་སོ་སོ་སོའི་ངོས་ནས་ཤིང་ཅང་ནང་ལོགས་ཀྱི་གནས་སྟངས་འདི་ག་འདྲ་ཡིན་མིན་དང་ལྷག་པར་དུ་མི་རིགས་གཙང་སེལ་གྱི་བྱ་སྤྱོད་ཅིག་ཡིན་མིན་འདིའི་སྐོར་ལ་ཡང་ད་བགྲོ་གླེང་མང་པོ་བྱུང་ཤག་འདི་གཉིས་ནས་དམིགས་བསལ་གྱི་མངོན་གསལ་དོད་ཤོས་ག་ཏོ་ཟེར་ན་ད་ཧོ་ལན Dutch ཟེར་མཁན་ཅིག་ཡོད་རེད་བ་འདི་དང་ཁ་ན་ཌ་གྲོས་ཚོགས་ཀྱི་འཐུས་མི་ཚོས་འོས་ཤོག་འཕངས་རྗེས་ཡང་མང་མོས་ཐོག་ལ་ཡ་རྒྱལ་ཁབ་དེ་གཉིས་ཀྱི་གྲོས་ཚོགས་ངོས་ནས་བལྟས་པའི་རྒྱ་ནག་གཞུང་གིས་ཤིང་ཅང་ནང་བྱེད་སྟངས་དེ་མི་རིགས་གཙང་སེལ་གྱི་ལས་ཀ་རེད་ཅེས་བྱས་ནས་ཁོང་ཚོས་གཏན་འབེབས་བྱས་ཤག་ད་ག་ནང་བཞིན Australia དང England དང་དེ་མ་ཡིན་པའི་ཡིན་ན་ནུབ་ཕྱོགས་རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ་ཡང་བགྲོ་གླེང་ད་རྒྱ་ཆེན་པོ་བྱུང་བཞིན་པའི་སྒང་རེད་ཤག། དེ་ནས་ཡིན་ན། གཞུང་འབྲེལ་མ་ཡིན་པའི་ཚོགས་པ་དང་ཞིབ་འཇུག་ཁང་དེ་ཚོས་དེ་ལ་དོ་སྣང་ཆེན་པོ་བྱས་བྱས་དེ་དམིགས་བསལ་རྒྱལ་ས Washington ནང་ཡོད་པའི་ཡིན་ན Newsline Institute ཟེར་མཁན་ཅིག་ཁོང་ཚོ་ཞིབ་འཇུག་ཁང་ཞིག་འདུག་ཁོ་ཚོས་ཡིན་ན་སྙན་ཐོ་ཞིག་དམིགས་བསལ་སྙན་ཐོ་ཞིག་བཏོན་རྗེས་སྙན་ཐོ་དེའི་ནང་ལ་ཡང་ད་ཁོ་ཚོས་ཤིང་ཅང་ནང་ལོགས་ཀྱི་གནས་སྟངས་དང་ད་དཔང་རྟགས་དང་དེ་ཚོ་ཞིབ་བཞིན་མ་ཞིབ་ཚགས་པོ་ལུང་དྲངས་རྗེས་ཡིན་ན་མི་རིགས་གཙང་སེལ་ཟེར་མཁན་གྱི་ཁྲིམས་ཅིག་ཡོད་རེད་བ་ཁྲིམས་འདི་ནང་ལོགས་ལ་ཡང་བྱ་སྤྱོད་ག་འདྲ་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་མེད་ཀྱི་ཁྲིམས་ཐོག་ཡིག་ཆ་དེ་རེའི་བྱས་བྱས་ཡིན་ན་ད་དེ་ནང་ཁོང་ཚོ་གཙོ་བོ་ནང་དོན་ཅིག་ལྔ་ཅིག་ཡོད་པ་ཟུར་དུ་དེ་གའི་རིམ་པས་བྱས་བྱས་རེའི་རེ་བྱས་བྱས་ཞིབ་འཇུག་ལྷན་ཁང་འདིས་ཟེར་ཡག་བྱས་པ་ཡིན་ན་ད་རེས་ཀྱི་རྒྱ་ནག་གཞུང་གིས་ཤིང་ཅང་ནང་བྱས་ཡག་དེ་ཡིན་ན་མི་རིགས་གཙང་སེལ་གྱི་ཡིན་ན་བྱ་སྤྱོད་ཅིག་རེད་ཤག་ཟེར་བྱས་སྐྱོན་འཛུགས་བྱས་ཤག་ད་ག་འདྲ་སྤྱིར་བཏང་གི་ཆ་ནས་བཤད་པའི་འདི་འདྲ་ཅིག་རེད་ད་ཡིན་ན་གཅིག་གི་མི་རིགས་གཙང་སེལ་གྱི་ཁྲིམས་འགལ་ལས་ཀ་དེ་བྱས་འདུག་མི་འདུག་ཟེར་དེ་དངོས་གནས་མཐའ་མ་དེ་ཡིན་ན་ག་རེ་དགོས་ཀྱི་ཡོད་རེད་ཟེར་ན། རྒྱལ་སྤྱིའི་ཁྲིམས་ཁང་ཅིག་ནང་ལ་ཡང་གཏུགས་བྱས་ད་ལྟའི་ཁོ་ཁྲིམས་འགལ་གྱི་ལས་ཀ་གསུམ་དང་ཁྲིམས་ཀྱི་དཔང་བཤད་གཏོང་མཁན་དང་ཁྲིམས་དཔོན་དང་ཨ་ནེ་གཅིག་གིས་ཁྲིམས་དག་འབུད་བྱེད་མཁན་དང་དེ་ཚོ་གང་གི་ཕི་ཡ་ཡ་དཔང་རྟགས་དེ་ག་སྤུངས་བྱས་དངོས་གནས་བྱས་ན་ཐག་བཅད་དགོས་ཀྱི་ཡོད་རེད་དེ་ལས་ད་དེ་ཚོའི་སེམས་ཁྲལ་དེ་ད་ལྟ་ཕལ་ཆེར་བཅད་ཡག་གི་འདི་གོ་སྐབས་དང་ཨ་ནེ་རེ་བ་འདི་ཡོད་པ་བཟོ་འདྲ་ཅིག་གང་ཡང་ཡོད་མ་རེད། དབང་ཕྱུག་ལགས་རྩ་བའི་ཆ་ནས་ད་ལྟ་ད་ཐ་སྙད། མི་རིགས་གཙང་སེལ་ཞེས་པ་ད་ཐ་སྙད། ད་དེ་ཡི་གོ་དོན་དེ་ཚོ་ཡིན་ན། དེ་ཙམ་གྱིས་ང་གསལ་བོ་ཆགས་མ་སོང། ཚིག་དེ་གི་འབྱུང་ཁུངས་དང་གོ་དོན་སྐོར་ལ་གསུང་རོགས་གནང། རེད་ད་སྤྱིར་བཏང་ཡིན་ན། གཅིག་ང་རང་ཚོ་རྒྱུན་དུ་དོ་ཨ་ལ་ང་ཚོ་གོ་ཡ་ལ་ཡི་དཔེ་མཚོན་བཞག་ན་བོད་ནང་ལོགས་ལ་ཡང་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་བཏང་གི་འདུག་ཟེར་འདི་ད་འདི་མང་པོ་ཡོད་རེད་པ། ཡིན་ནའི་མི་རིགས་གཙང་སེལ་ཟེར་ཉེན་དེ་ཡིན་ན་དེ་ཡི་ཐ་སྙད་དེ་ཡི་གོ་ཡ་དེ་ཡི

ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་ཡང་འདི་ལ་མིང་རྟགས་བཀོད་ཉེ། ད་འདི་སྐབས་ཀྱི་མཉམ་འབྲེལ་རྒྱལ་ཚོགས་ལ་ཡང་ཞུགས་ཉེ། གཙོ་བོ་རྒྱལ་ཁབ་ཚང་མས་བཀོད་པ་མ་ཟད་འདིའི་ནང་ལོགས་ལ་ཡང་འདི་སྐབས་དེ་རྒྱ་ནག་འདི་དམར་པོའི་གཞུང་འདི་དུས་ཡོད་མ་རེད། དེ་ཡིན་ན་རྒྱ་ནག་གི་འཐུས་མི་གོ་མིན་ཏང་བཀོད་དེ་བཀོད་པའི་རྗེས་ལ་ཡིན་ན་ཁོ་ཚོའི་འདི་གའི་འདི་ཁས་ལེན་དེ་ཡིན་ན་ད་ད་ལྟའི་རྒྱ་ནག་གཞུང་གི་བི་གའི་ཡང་མཉམ་འབྲེལ་རྒྱལ་ཚོགས་ནང་ཡང་ཡོད་པ་དེ་ཁས་ལེན་བྱས་ཚད་གང་དག་རྒྱ་ནག་གཞུང་གིས་འདི་ལ་ཡང་ཁས་ལེན་བྱེད་དགོས་ཡོད་རེད་ག་ཚོད་རེད་དེ་ཁྲིམས་འདི་ལ་ཡང་སྲུང་བརྩི་ཞུ་ཡག་གི། ད་དེའི་ནང་ལོགས་ལ་ཡང་ཁོའི་ཁྲིམས་དེའི་ནང་ལོགས་ལ་གཙོ་རུ་ཅིག་ནང་དོན་རེ་ཅིག་ལྔ་སྲོལ་དེར་འཁོད་ཡོད་པའི་བཟོ་འདུག་དང་པོ་དེ་ཡིན་ན་ད་གང་དག་ཅིག་གི་མི་རིགས་ཡིན་ནའི་རེད་ཡང་ཡིན་གཅིག་མིན་གཅིག་མི་རིགས་རང་དགོས་ཀྱི་མ་རེད་དཔེར་ཆ་བཞག་ན་ཆོས་ལུགས་ཀྱི་གཅིག་པ་ཡིན་པའི་མི་དེ་རུག་རུག་བྱེད་མཁན་ཡིན་ནའི་རེད་ཡང་ཅིག་བསམ་བློའི་ལྟ་བ་ཐོག་ནས་ཡང་ཅིག་འདི་གཅིག་པ་ཡིན་པའི་འདི་ཡིན་ནའི་རེད་གང་དག་འདི་མི་རུག་རུག་ཅིག་ལ་ཡང་སྡེབ་གསོད་བཏང་ཡག་དང། དེ་མ་ཡིན་པའི་དོ་བ་ལ་ཡང་ཁོ་ཚོའི་བསམ་བློ་དང་འདི་ལ་ཡང་ཞེ་པོ་ཞིག་དོ་ཕོག་ཆེན་པོ་བཏང་བྱས་དེ་འདྲས་བྱས་པ་ཅིག་བྱས། གསུམ་པ་དེ་ཡིན་ན་ག་རེ་ཟེར་ན་ཁོར་ཡུག་དང་ཨ་འདྲས་ཞེ་པོ་ཞིག་སྡུག་ཅག་བཟོས་བྱས་ད་མི་རིགས་དེ་བསྡད་མ་ཐུབ་བཟོས་བྱས་བཞི་པ་དེ་ག་རེ་འདུག་ཟེར་ན་གཅིག་མི་རིགས་དེ་སྤུ་གུ་ཁྱོན་ནས་སྐྱེ་རུ་མ་འཇུག་པ་བཟོས་དེ་བྱས་དེ་འདྲས་ཀྱིས་མི་དགོས་བྱས་དེ་ནས་ལྔ་པ་དེ་ཡིན་ན་མི་རིགས་དེ་ཡིན་ནའི་རེད་ད་ཚོགས་པ་དེའི་སྤུ་གུ་དེ་ག་སྒང་ག་ལོག་ཁོང་ཚོའི་ས་ནས་བཙན་འཕྲོག་བྱས་བྱས་ཨ་ནེས་ས་ཆ་གཞན་པ་ཅིག་ལ་བཏང་བྱས་ཕར་དུ་སོ་སོའི་མི་རིགས་དེ་བྱེད་བཅུག་བྱས་ཨ་འདིས་བྱས་པའི་སུབ་ཟེར། ད་དེ་ག་དེའི་ཁྱད་ཆོས་ཀྱི་ག་རེ་དགོས་ཀྱི་འདུག་ཟེར་ན། ཡིན་གཅིག་མིན་གཅིག་མི་རིགས་དེའི་ཡིན་ནའི་རེད་ཚོགས་པ་དེའི་ཡིན་ནའི་རེད་མི་ཚང་མ་ལོག་ད་ག་རེ་དགོས་དགོས་ཀྱི་མི་འདུག་དེའི་ནང་གི་ཆ་ཤས་ངེས་ཅན་གཅིག་ད་ཆེན་པོ་གཅིག་ཡིན་པ་ཡིན་ནའི་འགྲིག་གི་འདུག་གཉིས་པ་དེ་ག་རེ་ཟེར་ན། ད་འདི་ཁོ་བྱེད་ཡག་འདི་ལ་ཡག་ཀུན་སློང་འདི་ཡིན་ན་རེད་དམིགས་ཡུལ་འདི་ཡིན་ན་གསལ་པོ་ཞེ་པོ་ཅིག་དགོས་ཀྱི་འདུག་ད་མི་རིགས་ཡིན་ན་རེད་ཀོ་ཆོས་ལུགས་ཡིན་ན་རེད་འདི་སྡེབ་གསོད་དང་སྦྱོར་བ་འདི་ཡིན་ན་གང་དག་མཐའ་མ་འདི་ཡིན་ན་འདི་ལས་ཀ་འདི་བྱས་བྱས་ཨ་ནི་འདི་མེད་པ་བཟོ་ཡག་རྩ་མེད་སྐོར་བཏང་ཡག་གི་འདི་འདྲས་ཀྱི་ཨ་ནི་བསམ་བློའི་ཀུན་སློང་དང་དམིགས་ཡུལ་བཅངས་བྱས་ཡིན་ན་ཨ་ལས་ཀ་བྱས་པ་འདི་ལ་ཡག་ཡིན་འདུག་བྱས་ན་གསལ་པོ་བྱས་བྱས་ང་རང་ཚོ་ད་བོད་སྐད་ནང་མི་རིགས་གཙང་སེལ་སྐོར་བ

ཧུ་ཏི་དང་ཐུ་ཙི་ཟེར་དེའི་བར་དུ་ལ་ཡ། ད་ག་འདྲ་ཅིག་ཅིག་བར་དུ་བསད་རེད་ཟེར་བྱས་ཡིན་ན་ཧ་ལམ་མི་རིགས་གཙང་སེལ་གྱི་རེད་ཟེར་དགོས་རེད། ཨ་དེ་ནས་སྔ་མོའི་དམར་ཤོག་གི་ཡུག་སི་ལ་བྷི་ཡ་དུ་ཁ་ཐོར་འགྲོ་བའི་སྐབས་ལ་ཡ། བྷི་ཀེ་སེར་བྷིན་སི་ནི་མི་རིགས་དེ་ཡིན་ན་བྷོ་སི་ནེ་ཡ་གི་ཁ་ཆེ་དང་ཁ་ཆེ་ཐོར་ཐོར་ཡིན་ན་མི་རིགས་སྡེབ་གསོད་བཏང་ཡག་གི་ཁོ་ཚོ་ཉེས་འཛུགས་དེ་ཡང་ཅིག་རྒྱལ་སྤྱིའི་ཁྲིམས་ཁང་རང་ལ་ཡ་ཉེས་འཛུགས་བྱས་པ་རེད། ད་དེ་ནས་ཡིན་ན་ད་ཐག་ཉེ་ཤོས་རེ་ཅིག་ད་ལྟ་མདོ་ཁྲིམས་ཁང་ལ་ཡ་མུ་མཐུད་ཐུག་བསྡད་ཆོག་གི་ག་རེ་འདུག་ཟེར་ན་བྷི་ཀེ་འབར་མའི་ནང་ལ་ཡ་རོ་ཧིན་གྷ་ཨ་དེ་མི་དེ་ག་ད་ས་ཡ་ཅིག་ལྷག་ཙི་ཅིག

ལགས་སོ། གོང་ནས་དབང་ཕྱུག་ལགས་ཀྱིས་ད་ལྟ་མི་རིགས་གཙང་སེལ་སྐོར་ལ་རྒྱལ་སྤྱིའི་ཁྲིམས་ཁང་ནང་ལ་ཐུག་པའི་དཔེ་མཚོན་ཁ་ཤས་ཤིག་གསུངས་སོང། ཨཱ། དེ་ག་ནང་བཞིན་རྒྱ་ནག་གཞུང་གིས་བྱ་སྤྱོད་ངན་པ་དེ་ཚོ་རྒྱལ་སྤྱིའི་ཁྲིམས་ཁང་གིས་ཁྲིམས་བཤེར་བྱས་པའི་ནམ་དུས་ཅིག་ཤར་གྱི་ཡོད་ན་ག་འདྲ་ཡིན་ནམ།

ད་ལྟ་དེ་ཕི་ཀའི་བར་མའི་ནང་ལོགས་གནས་ཚུལ་དེ་ཕི་ཀའི་ཧའེ་ཡིག་གི་ཁྲིམས་ཁང་ནང་ལོགས་ལ་ཡ། ཨ་ཧྥེ་རི་ཁའི་རྒྱལ་ཁབ་གྷམ་བྷི་ཡཱས་ཉེ་དེ་ཁོ་ཚོས་ཡིན་ན་ཉེས་འཛུགས་བྱས་བྱས་བར་མའི་དམག་དཔུང་གི་བྱེད་སྟངས་དེ་ཡིན་ན་རྦད་དེ་མི་རིགས་གཙང་སེལ་རེད་ཤག་བྱས་ཏེ་ཨ་འདི་ཁྲིམས་གཏུག་ཡག་དེ་ཕི་ཀའི་གཙོ་དེ་གཏུགས་བསྡད་ཤག་ཁ་ཤས་ཡིན་ན་ཁྲིམས་ཁང་གི་རྒྱལ་སྤྱིའི་ཁྲིམས་ཁང་ཨ་འདི་ཡོད་ཡོད་པའི་ནང་འགྲོ་དགོས་ཡག་མི་འདུག་དཔེ་ཆ་བཞག་ན་ཁམ་བྷོ་ཌི་ཡ་བཟུམ་དེ་ཡིན་པ་ཡིན་ན་ད་ཁམ་བྷོ་ཌི་ཡ་ལ་མི་སྡེབ་གསོད་དམར་ཤོག་གིས་སྡེབ་གསོད་དེ་གས་བཏང་བའི་རྗེས་ལ་ཡིན་ན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་དང་ཨ་ནི་ཁམ་བྷོ་ཌི་ཡ་གཞུང་གིས་མཉམ་རུབ་བྱས་བྱས་ཡིན་ན་ཁམ་བྷོ་ཌི་ཡ་རང་ནང་ལོགས་ལ་ཡ་དམིགས་བསལ་གི་ཁྲིམས་ཁང་ཞིག་རྒྱལ་སྤྱི་ཁྲིམས་ཁང་ཞིག་བཙུགས་བྱས་ད་ཕི་གས་ཡ་ཨ་ནི་དེ་དུས་ཁ་མེར་རུཞ་གི་འགོ་ཁྲིད་བརྒྱད་ཡིན་ན་དགུ་ཡིན་ན་ཅིག་ཡོང་ཡོད་ཁོང་ཚོ་དེ་གས་ལ་ཡ་ད་ག་ད་མི་རིགས་གཙང་སེལ་གི་ཉེས་པ་ཡོད་རེད་བྱས་བྱས་ཁོང་ཚོ་ལ་ཡ་ཁྲིམས་ཞིབ་བྱས་ད་ཁོང་ཚོ་མང་ཆེ་བ་ད་རྒས་འཁོགས་བྱས་ད་ཕལ་ཆེར་ཁྲིམས་དེ་ཁྲིམས་ཞིབ་བྱས་ནས་ལོ་ཁ་ཤས་ཕྱིན་ཙང་མི་ཁག་ཅིག་ནི་བར་དུ་ཤི་ཤི་ཚར་དེ་འདྲ་བྱས་པ་ཡོད། དེ་འདྲའི་སོང་ཙང་ཁོ་ཁྲིམས་ཁང་དེ་ཡིན་ཅི་མིན་ཅི་རྒྱུན་ལྡན་གྱི་ཁྲིམས་ཁང་ཅིག་ལ་མ་ཕྱིན་པ་བྱས་ཁྲིམས་ཁང་དེའི་ཆེད་དུ་དམིགས་བསལ་རང་ཅིག་བཙུགས་ན་ཡང་བཙུགས་ཆོག་གི་ཡོད་པ་འདྲ་དེ་འདྲ་ཅིག་ཡོད་ས་རེད། ད་བྱས་ཙང་དེ་ཚོ་ལ་ཡང་བལྟས་པ་ཡིན་ན། གང་ལྟར་རྒྱ་ནག་བཟུམ་དེ་ལ་ཡང་འདི་བྱེད་ཡག་འདི་ཞེ་དྲག་གི་ཁག་པོ་ཡིན་ས་རེད། དང་པོ་དེ་དཔེ་ཆ་བཞག་ན་དེ་ཧའེ་ཡིག་ཕི་ཀེའི་རྒྱལ་སྤྱིའི་ཁྲིམས་ཁང་དེའི་ནང་ལོགས་ལ་ཡ། གཅིག་གིས་དེའི་ཁྲིམས་ཁང་དེ་ལ་ཡ་ངོས་ལེན་ཡོད་མེད་དེ་རྒྱལ་ཁབ་སོ་སོས་མིང་རྟགས་ཤིག་བཀོད་དགོས་འདུག་ཨང། འདི་བཀོད་མཁན་གྲས་ལ་ཡ་རྒྱ་ནག་ཁོ་ར་འདིའི་ནང་ལ་ཡ་སླེབས་ཡོད་ས་མ་རེད། མིང་རྟགས་ཁོ་རས་བཀོད་ཡོད་ས་མ་རེད་བྱས་ཙང། རྒྱ་ནག་ཕི་ཀེ་ཡ་ཨ་ནི། ཁྲིམས་ཁང་དེའི་ནང་ལ་ཡ་འཁྲིད་ཡག་ལ་ཡ་ད་གང་ལྟར་ཁྲིམས་ཁང་འདིའི། ཁོ་ཚོའི་ཁྲིམས་ཀྱི་དབང་ཚད་འབྱོར་བ་དེ་རྒྱ་ནག་ནང་ལོགས་ལ་འཁྱེར་གི་མི་འདུག་བྱས་ཙང་ད་ལྟའི་ཁོ་ར་ཕལ་ཆེར། འགྲོ་ས་མེད་པ་བཟུམ་ཆགས་བསྡད་ཡོད་རེད། ད་ཡིན་ནའི་ཨན་ཏི་རྡོ་ཡིས་ཡུ་གུར་གྱི་དེའི་ཚོགས་པ་ཁ་ཤས་ཀྱིས་ཁྲིམས་ཁང་དེ་ལ་ཞུ་གཏུག་བྱས་བྱས། རྒྱ་ནག་གི་ཁྲིམས་ཁང་དེ་ལ་འཁྲིད་མ་ཐུབ་པ་ཡིན་ནའི་ཨ་ནི་རྒྱ་ནག་གི་ད་ཁྱིམ་མཚེས་རྒྱལ་ཁབ་ཁ་ཛག་སི་ཐན་དང་དེ་རྒྱལ་ཁབ་དེ་ཀོ་ལོམ་པི་ཡ་དང་དེ་ཚོ་ཡིན་ན་ཡུ་གུར་མི་རིགས་དེ་ཁག་ཅིག་རྒྱ་ནག་ལ་ཕར་རྩིས་སྤྲོད་བྱས་པ་རེད། རྩིས་སྤྲོད་བྱས་པ་དེ་ཡིན་ན་ད་དེའི་ཁྲིམས་དེ་ནས་བརྒལ་བ་རེད་བྱས་བྱས། ཁོ་ཚོས་ཁྲིམས་ཁང་དེ་ལ་ཡ་ད་རྒྱལ་ཁབ་དེ་ཚོ་ཡིན་ན་ཁྲིམས་ཁང་དེའི་ཁུངས་གཏོགས་རེད་ཤག་དེ་འདྲའི་སོང་ཙང་ཞུ་གཏུག་བྱས་པའི་དེའི་གནས་ཚུལ་བྱུང་ཤག་ད་ཡིན་ནའི་གང་ལྟར་མདོར་ན

ཁྲིམས་ཀྱི་སྐོར་ལ་ཞིབ་འཇུག་བྱེད་མཁན་དང་དེ་མང་པོ་ཞེ་པོ་ཅིག་ཚོགས་པ་དང་མི་སྒེར་མང་པོ་ཅིག་གིས་འདི་སྐོར་བགྲོ་གླེང་མང་པོ་ཅིག་འདུག་ད་ཁོ་ལྟ་ཚུལ་སྣ་མིན་སྣ་ཚོགས་འདུག་ཁ་ཤས་དེ་ནི་ཏན་ཏན་ངས་ད་གིན་ཞུས་མེད་ཅེས་ཨ་མདོ་དེའི་ཝ་ཤིང་ཏུན་ན་ཡོད་པའི་ཚོགས་པ་དེ་དེ་ཁོ་ཚོས་ལུང་དྲངས་བྱས་ཏན་ཏན་རྦད་དེ་རྒྱ་ནག་གི་བྱེད་སྟངས་དེ་མི་རིགས་གཙང་སེལ་གྱི་ལས་ཀ་རེད་ཤག་ཅེས་ལབ་ཀི་འདུག་དེ་ལས་ཡང་ཁ་ཅིག་ཟེར་ན། མི་རིགས་གཙང་སེལ་ཟེར་དུས་ཡིན་ན་ཞེ་དྲག་གི་ནག་ཉེས་ཆེན་པོ་དང་ཨ་ནི་ཁོའི་དཔང་རྟགས་དེ་ཚོ་གསལ་པོ་དང་ལྷག་པར་དུ་ཁོའི་ད་ཀུན་སློང་དང་དམིགས་ཡུལ་དེ་ཡོད་པ་དེ་གསལ་པོ་ཞེ་པོ་དགོས་ཀྱི་ཡོད་ས་རེད། དེ་སྤྱིར་བཏང་གཅིག་མི་ཁག་ཅིག་ལ་སྡུག་པོ་སྟེར་དེ་འདྲ་བྱས་པ་གཅིག་པོ་མ་ཡིན་པ་དེ་སྡུག་པོ་སྟེར་ཡག་དམིགས་ཡུལ་དེ་ཡིན་ན་མི་རིགས་དེ་ཡིན་ནའི་རེད་ད་གང་ལྟར་མི་ཚོགས་དེ་ཡིན་ནའི་རེད་མི་སྡེ་མི་སྡེ་དེ་ཡིན་ནའི་རེད་འདི་ཡིན་ན་རྦད་དེ་རྩ་མེད་བཏང་ཡག་གི་འདི་གི་དམིགས་ཡུལ་ཅིག་བཅངས་བྱས་བྱས་པ་དེ་ལ་ཡ་གོ་གི་ཡོད་ས་རེད་བྱས་ཙང་ད་དེ་ཚོ་གང་གི་ད་ལྟ་གསལ་པོ་ཡོད་མ་རེད་ཅེས་ཡང

ད་དེ་ཚོ་དང་བསྡུར་བ་ཡིན་ན་ད་ལྟར་གྱི་དོ་བ་ཤིང་ཅང་དང་འདི་མི་སྡེབ་གསོད་བཏང་བྱས་པའི་གནས་ཚུལ་འདི་ད་ཕལ་ཆེར་ཡོད་མདོག་ཁ་པོ་མ་རེད། འདི་ལས་ཡིན་ནའི་ལས་ཁོ་རང་ཁྲིམས་ཚིག་དེ་ཟེར་ཡག་བྱས་བུ་ཡིན་ན། འདི་གཙང་མི་རིགས་གཙང་སེལ་ཟེར་འདི་ཁྲིམས་ཁོ་རའི་ནང་ལོག་མཉམ་འབྲེལ་རྒྱལ་ཚོགས་མོས་མཐུན་བྱས་པའི་ཁྲིམས་ཁོ་རའི་ནང་ལོག་ལ་ཡང་ཡིན་གཅིག་མིན་གཅིག་མི་མཉམ་དུ་སྡེབ་གསོད་འདི་གཏང་དགོས་དགོས་མ་རེད། ད་ད་ལྟ་བར་དུ་བྱུང་བའི་གནས་ཚུལ་དཔེ་མཚོན་ཁམ་བྷོ་ཌི་ཡ་ཡིན་ནའི་རེད་རི་ཝང་ཏཱ་ལ་ཡིན་ནའི་རེད། འབར་མའི་ནང་ལོག་ལ་རོ་ཧེན་གྷ་ཡིན་ནའི་རེད་དེ་ཚོ་ལ་ཡང་མི་ཕོན་ཆེ་བསད་པའི་གནས་ཚུལ་བྱུང་བུ་དེ་ལས་ཡིན་ནའི་ཁྲིམས་ཁོ་ར་ལྟར་བྱས་བུ་ཡིན་ན་ཡིན་གཅིག་མིན་གཅིག་ཨིན་དེ

ལས་ཀ་རྒྱ་ཁྱོན་ཆེན་པོ་གཞི་རྒྱ་ཆེན་པོ་ཞེ་པོ་ཞིག་འགྱོ་འདི་ལ་ཡང་གོ་དགོས་རེད་གསུངས་བཞག་ད་ཡིན་ནའི་ལས་གཅིག་མཁས་པ་གཞན་པ་གཅིག་གིས་ཡང་གཅིག་ཁོ་རང་གཅིག་གསུངས་བཞག་དེའི་ངས་བྱས་ན་གནད་འགག་ཞིག་རེད་མཐོང་སོང་དཔེ་ལྟ་ང་ཚོས་དཔེ་ལྟ་དཔང་རྟགས་དག་དེ་འདྲའི་སྒུག་བྱས་གསལ་པོ་བྱས་དཔྱད་བར་དུ་སྒུག་བསྡད་པ་ཡིན་ན་ད་དེ་སྒུག་ཤུལ་རིང་གར་ཡིན་ན་མི་རིགས་གཙང་སེལ་བཏང་གི་རེད་ད་མི་རིགས་དེ་རྩ་གཏོར་འགྲོ་གི་རེད་བྱས་ད་འགའ་རྒྱལ་སྤྱིའི་སྤྱི་ཚོགས་ལ་ཡང་ལས་འགན་དེ་ག་རེ་རེད་ཟེར་ན་དཔང་རྟགས་དག་དེ་ཚོ་ཞེ་པོ་ཞིག་དཔེ་ཆ་ཚང་ཁོ་ར་ད་གསལ་པོ་མ་ཆགས་གོང་ནས་ཡིན་ན་དེ་ཚོ་ཡིན་ན་ནི་སྔོན་འགོག་བྱས་དང་བཀག་འགོག་བྱས་དེ་ཡིན་ན་ལས་འགན་ཅིག་རེད་ད་ད་ལྟ་འདི་ནང་ལོགས་ལ་ཡང་གཙོ་གཅིག་དེ་རེད་ཤག་གལ་སྲིད་ཤིང་ཅང་ལ་ཡང་རྒྱ་ནག་གཞུང་བྱས་པ་དེ་ཡིན་ན་མི་རིགས་གཙང་སེལ་གྱི་ལས་ཀ་ཅིག་ཡིན་པ་ད་རྒྱལ་ཁབ་འཛམ་བུ་གླིང་ཚང་མའི་ད་མོས་མཐུན་མ་བྱུང་ནའི་རྒྱལ་ཁབ་མང་པོ་ཅིག་གིས་མོས་མཐུན་བྱུང་པ་ཡིན་ན་ད་ཁྲིམས་ཁོ་རའི་ནང་ལོགས་ལ་གསལ་པོ་ཅིག་བྲིས་ཡོད་རེད་གལ་སྲིད་མི་སྒེར་རེ་ཡིན་ནའི་རེད་ཚོགས་པ་ཡིན་ནའི་རེད་གཞུང་ཞིག་ཡིན་ནའི་རེད་ཅི་ག་ཡིན་ན་མི་རིགས་གཙང་སེལ་གྱི་ཁྲིམས་འགལ་ལས་ཀ་དེ་བྱེད་ཀྱི་ཡོད་པ་ཡིན་ན། ད་དེ་ལ་ཡང་སྐྱོན་བརྗོད་བྱེད་ཡག་གཅིག་པོ་མ་ཡིན་བྱས་འདི་ལ་ཡིན་གཅིག་མིན་གཅིག་ཁོ་ར་བྱ་སྤྱོད་ཁོ་ར་ལག་བསྟར་བྱས་བྱས་ཡིན་ན་བཀག་འགོག་བྱེད་དགོས་རེད། ད་དེ་ཟེར་དུས་ཙམ་པ་ད་བའི་ཤིང་ཅང་ནང་ལ་ཡང་རྒྱ་མིས་ཡུ་གུར་མི་རིགས་དེ་བཅོས་པ་དེ་སྡུག་ཅག་རེད་ཟེར་བྱས་བྱས་ཁ་ནས་ལབ་གཅིག་པོས་འགྲིག་གི་མ་རེད་དངོས་གནས་དོན་དོན་དག་ཁོ་ར་བསྐྱལ་བྱས་ཡིན་ན་མི་རིགས་གཙང་སེལ་ལས་ཀ་དེ་བྱས་བཞག་ཟེར་མཁན་གྱི་རྒྱལ་ཁབ་དེ་ཚོ་ཡོད་ར་བ་དེ་ཚོ་ལ་ཡང་འགན་འཁྲི་ཞེ་པོ་ཞིག་གཏོང་ཨ། ད་དེ་ཡིན་པ་དེ་ཡིན་ན་ངས་བྱས་ན་སྤྱིར་བཏང་ང་རང་ཚོའི་རྒྱུན་དུ་འདུག་པ་ལ་ཡང་རྒྱལ་ཁབ་མང་པོ་གཅིག་གིས་རྒྱ་ནག་གཞུང་ལ་ད་ང་ཚོ་བོད་ནང་ལོག་ཐོག་ཡིན་ནའི་རེད་ཅིག་འགྲོ་བ་མིའི་ཐོབ་ཐང་གི་སྐྱོན་བརྗོད་མང་པོ་བྱས་ཡོད་ར་འདི་དང་ཕལ་ཆེར་ལོགས་ཀ་དེ་གཙོ་བོ་དབྱེ་བ་ཕྱེ་ས་དེ་གཙོ་བོ་དེ་ཡིན་ས་རེད་རྒྱུན་དུ་ཡིན་ན་ཨོ་ཁྱོད་ཚོས་ཡག་པོ་བྱེད་གི་མི་འདུག་ཁྱོད་ཚོའི་བྱེད་སྟངས་སྡུག་ཅག་རེད་ཨེ་འབོད་སྐུལ་བྱེད་བྱེད་འདི་འདྲ་མ་བྱེད་རོགས་ཟེར་ཡ་ཅིག་མི་ཤེས་མ་རེད་ད་གལ་སྲིད་མི་རིགས་གཙང་སེལ་ཟེར་དེ་བྱེད་ཀྱི་ཡོད་པ་ཡིན་ན་དེ་ཁྲིམས་འགལ་ལས་ཀ་རེད་དེ་ཁྲིམས་འགལ་ལས་ཀ་བྱས་ན་ཡིན་ཅིག་མིན་ཅིག་ཡིན་ན་ད་རྒྱལ་ཁབ་དེ་ཚོས་གང་ལྟ་ལག་ལེན་ཐོག་ལ་བསྐྱལ་བྱས་ཡིན་ན་དེ་བྱེད་མ་བཅུག་ཡ་དེ་ལ་ཁྲིམས་ཐོག་ནས་འགན་འཁྲི་དེ་ཞེ་པོ་ཅིག་ཡོད་ས་རེད། བྱས་ཙང་ད་རྒྱུན་དུ་ང་རང་ཚོའི་འགྲོ་བ་མིའི་ཐོབ་ཐང་གི་སྐྱོན་བརྗོད་བྱས་པ་དང་མ་འདྲ་གི་ད་གནད་འགག་གཙོ་བོ་གཅིག་དེ་ཐུག་གི་ཡོད་ས་རེད།
དབང་ཕྱུག་ལགས་མཐའ་མ་དེ་ལ་ང་དོགས་པ་ཞིག་བྱུང་སོང་ཟླ་བ་ཁ་ཤས་སྔོན་ལ། རྒྱ་ནག་གཞུང་གིས་ཤིན་ཅང་གི་བུད་མེད་དེ་ཚོ་ཕྲུ་གུ་སྐྱེས་ཀྱི་འཕྲུལ་ཆས་མ་རེད། ཨ་ནི་ཁོ་ཚོའི་སྐྱེ་སྒོ་བཀག་གི་ཡོད་པ་རྒྱ་ནག་གཞུང་གིས་ཤིན་ཅང་བུད་མེད་ཀྱི་སྐྱེ་སྒོ་བཀག་གི་ཡོད་པའི་གནས་ཚུལ་ཞིག་ཐོན་བསྡད་ཡོད་རེད། ད་ལྟ་མི་རིགས་གཙང་སེལ་ཟེར་བའི། སྐྱོན་འཛུགས་བྱེད་ཡ་དེའི་ནང་ལ་དེ་ཚུད་ཀྱི་ཡོད་ན་ག་འདྲ་ཡིན་ན། རེད་ད་དེའི་ཁོངས་གཅིག་རེད་ཤག་བྱས་ཙང་ད་རིང་ཨ་ད་དཔེ་མཚོན་བཞག་ན་ལ་ཝ་ཤིང་ཊོན་ལ་ཡོད་པའི་ཞིབ་འཇུག་ཁང་དེའི་ནང་ཡིན་ནའི་རེད་ཨ་ཡང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་དང་ཨ་ད་དོ་ཨ Canada དང་དོ་ཨ་གཞུང་ཚབ་ཁང་གིས་ད་རྒྱ་ནག་གི་མི་རིགས་གཙང་སེལ་གྱི་ཨེ་ནི་ཁྲིམས་འགལ་ལས་ཀ་བྱེད་ཀྱི་འདུག་ཟེར་བརྗོད་པ་དེ་སྐྱོན་འཛུགས་ཀྱི་གང་ལྟར་དཔེ་མཚོན་བཞག་གཅིག་ཡིན་ན་དེ་སྔོན་ནས་རྒྱ་ནག་གཞུང་ཁོ་རང་ཚོས་མ་ལབ་གོང་ལ་ཡང་འདོད་པ་ཞིབ་འཇུག་མི་སྡེ་མང་པོ་གཅིག་ཡིན་ན་རྒྱ་ནག་གི་ཟིན་ཐོ་དང་ཨ་ནེ་སྡོམ་གྲངས་དེ་བསྟན་བྱས་ཡིན་ན་འདས་པའི་ལོ་ཁ་ཤས་ཤིག་ནང་ལ་རྒྱ་ནག་གཞུང་གིས་ད་སྐྱེ་སྒོ་བཀག་ཡག་དེ་ཤིང་ཅང་ནང་ལ་མ་ཤུགས་ཆེ་རུ་བཏང་བྱས་ཡིན་ན་སྤུ་གུ་སྐྱེ་ཡག་གི་གྲངས་ཀ་འབྱོར་བ་དེ་ཤིང་ཅང་ནང་ལོགས་ལ་ཞེ་པོ་ཅིག་ཉུང་རུ་ཕྱིན་ཤག་བྱས་བྱས་སྐྱོན་བརྗོད་བྱས་པ་རེད་ད་སྐྱོན་བརྗོད་བྱས་པའི་བྱེད་ཀྱི་བྱེད་ཀྱི་རྒྱ་ནག་གཞུང་གིས་ཕྱོགས་གཅིག་ནས